དབྱིན་སྐད་དུ I-Soon དང། རྒྱ་སྐད་ལ་ཨའོ་ཤུན་ཟེར་བ་དེ་ནི་རྒྱ་ནག་གི་གྲོང་ཁྱེར་ཁྲེན་ཏུའུ་ན་ཡོད་པའི Security Information Technology Provider། ཚན་རིག་ལག་རྩལ་ཐོག་གི་བདེ་འཇགས་ཀྱི་གནད་དོན་མཁོ་སྤྲོད་བྱེད་མཁན་ཅེས་བརྗོད་དེ། དེ་ནི་སྒེར་གྱི་ཁེ་ལས་ཁང་ཞིག་ཡིན་པ་བརྗོད་ཀྱི་ཡོད་ཀྱང། དོན་དངོས་ལས་ཁུངས་དེར་རྒྱ་ནག་གཞུང་གིས་འགྲོ་གྲོན་ཕོན་ཆེ་བཏང་སྟེ། བོད་དང་ཤར་ཏུར་ཀི་སི་ཐན། ཐའེ་ཝན། རྒྱ་གར། ཧོང་ཀོང། མ་ལེ་ཞི་ཡ། ལྷོ་ཀོ་རི་ཡ། ཝེཏ་ནམ། དབྱིན་ཇི། ཨ་མི་རི་ཀ་སོགས་འཛམ་གླིང་གི་ཡུལ་གྲུ་མང་པོ་ཞིག་དང་ས་གནས་མང་པོ་ཞིག་གི་གཞུང་དང་སྒེར་གཉིས་ཀའི་གསང་དབང་གི་གནས་ཚུལ་དྲ་རྒྱའི་ཐོག་ནས་སྔོག་བཅུག་སྟེ། རྒྱ་ནག་གཞུང་ལ་མཁོ་སྤྲོད་བྱེད་བཅུག་གི་ཡོད་པ་གསང་དབང་གི་གནས་ཚུལ། ད་རེས་ཉེ་དུས་ཚེས་བཅུ་དྲུག་ཉིན་ཕྱིར་གྱར་ཏེ་གནས་ཚུལ་དེ་དངོས་སུ་རེས་གཟའ་ལྷག་པ་ཉིན AP སོགས་འཛམ་གླིང་གི་གསར་འགྱུར་བརྒྱུད་ལམ་ཁག་མང་པོ་ཞིག་ནས་ལུང་དྲངས་ཏེ་འགྲེམས་སྤེལ་བྱེད་ཀྱི་འདུག་དེ་ཡང་འཛམ་གླིང་གི་གསར་འགྱུར་མང་པོ་ཞིག་གིས་གནས་ཚུལ་དེ་ལུང་དྲངས་ཏེ་འགྲེམས་སྤེལ་བྱས་པར་གཞིགས་ན། གོང་ཞུས་རྒྱ་ནག་གི་ཚོང་གཉེར་ཁང་དེས་རྒྱལ་ཁབ་གཞན་གྱི་གསང་བ་གནས་ཚུལ་དྲ་རྒྱའི་ཐོག་ནས་སྔོག་འདོན་བྱས་པ་དེ་དག་རྒྱ་ནག་གི Ministry of State Security། རྒྱ་ནག་རྒྱལ་ཡོངས་བདེ་འཇགས་ལྷན་ཁང་དང། People's Liberation Army། རྒྱ་ནག་མི་དམངས་བཅིངས་འགྲོལ་དམག་མི། དེ་མིན China's National Police། རྒྱ་ནག་རྒྱལ་ཡོངས་བདེ་འཇགས་ལས་ཁུངས་ཟེར་བ་སོགས་ལ་མཁོ་སྤྲོད་བྱེད་ཀྱི་ཡོད་པ་མ་ཟད། དེ་མིན་ཕྱི་རྒྱལ་ཁག་ཏུ་ཡོད་པའི་རྒྱ་ནག་གཞུང་ལ་སྐྱོན་བརྗོད་བྱེད་མཁན་རྒྱ་ནག་གཞུང་གི་ཆབ་སྲིད་ཀྱི་ལྟ་སྤྱོད་དང། ཐ་དད་འཛིན་མཁན་རྒྱ་མི་དང་གྲངས་ཉུང་མི་རིགས་ཟེར་བ་ཚོའི་ཐོག་ལ་ཡང་གསང་དབང་གི་གནས་ཚུལ X དྲ་རྒྱའི་ཐོག་ནས་སྔོག་བཅུག་སྟེ་མཁོ་འདོན་བྱེད་བཞིན་ཡོད་པ་འབྲེལ་ཡོད་མི་སྣས་བརྗོད་པའི་སྐད་ཆ་གསར་འགྱུར་བརྒྱུད་ལམ་ཁག་ཚོས་ལུང་དྲངས་ཏེ་འགྲེམས་སྤེལ་བྱས་ཡོད་པ་རེད། དེ་ཡང་སྐུ་ཞབས John Hultquist ཞུ་བ་ནི Google's Mandiant ཟེར་བ་དྲ་རྒྱའི་ཐོག་གི་གསང་བ་གནས་ཚུལ་ཐོག་ཉམས་ཞིབ་བྱེད་མཁན་སྡེ་ཚན་གྱི་འགོ་ཁྲིད་ཡིན་ཞིང། ཁོང་གིས་རྒྱ་ནག་གཞུང་གིས I-Soon ལ་དངུལ་སྤྲད་དེ་རྒྱལ་ཁབ་གཞན་སོགས་ཀྱི་གསང་བ་གནས་ཚུལ་དྲ་རྒྱའི་ནང་ནས་སྔོག་འདོན་བྱེད་བཅུག་གི་ཡོད་པའི་གནས་ཚུལ་དེ་དག་དངོས་ཡོད་ཀྱི་གནས་ཚུལ་ཡིན་པའི་ར་སྤྲོད་ཡོད་པ་མ་ཟད། རྒྱ་ནག་གཞུང་གིས་སྒེར་གཉེར་ཁེ་ལས་ཁང་དེའི་གྲས་ལ་འགྲོ་གྲོན་ཤུགས་ཆེ་བཏང་སྟེ་གཞན་གྱི་གསང་བ་གནས་ཚུལ་མཁོ་སྒྲུབ་བྱེད་བཅུག་གི་ཡོད་པའི་བྱེད་སྟངས་དེ་ཚོ་དེང་སྐབས་ཤུགས་ཆེ་རུ་ཕྱིན་ཡོད་པའི་གནས་ཚུལ་ར་སྤྲོད་ཡོད་རེད། གསུངས་ཡོད་པ་རེད། འོན་ཀྱང་རེས་གཟའ་ཕུར་བུ་ཉིན་པེ་ཅིང་ནང་རྒྱུན་ལྡན་གྱི་གསར་འགོད་ལྷན་ཚོགས་སྐབས། རྒྱ་ནག་ཕྱི་འབྲེལ་ལྷན་ཁང་གི་མགྲིན་ཚབ་པ་མའོ་ནིང་ལ་གསར་འགོད་པས་ད་རེས་ཀྱི་གསང་བ་གནས་ཚུལ་ཕྱི་ལ་གྱར་བའི I-Soon གྱི་གནད་དོན་དེའི་ཐོག་དྲི་བ་དྲིས་འདུག་པར་ཁོ་མོས། I-Soon གྱི་གནད་དོན་དེའི་ཐད་ངས་ཤེས་ཀྱི་མེད། འོན་ཀྱང་ང་ཚོ་རྒྱ་ནག་གཞུང་གིས་དྲ་རྒྱའི་ཐོག་སྔོག་མཁན་དེ་དག་མཐའ་གཅིག་ཏུ་བཀག་སྡོམ་བྱེད་ཀྱི་ཡོད་པ་མ་ཟད། དེ་ནི་ང་ཚོ་རྒྱ་ནག་གི་ཁྲིམས་ལུགས་རེད་ཅེས་ལན་འདེབས་བྱས་འདུག་ཡིན་ན་ཡང་རྒྱ་ནག་གཞུང་གིས་སྒེར་གཉེར་ཁེ་ལས་ཁང་དེའི་རིགས་བེད་སྤྱོད་བཏང་སྟེ་རྒྱལ་ཁབ་གཞན་གྱི་གསང་བ་གནས་ཚུལ་དྲ་རྒྱའི་ཐོག་ནས་སྔོག་བཅུག་གི་ཡོད་པའི་གནད་དོན་ད་རེས་བྱུང་བའི་འཇུག་ཤུལ་དེ་ནི་ཟླ་བ་སྔོན་མའི་ཚེས་སུམ་ཅུ་སོ་གཅིག་ཉིན་ཨ་མི་རི་ཀའི་གྲོས་ཚོགས་ནང། ཨ་མི་རི་ཀའི་དབུས་རྒྱལ་ནང་གསང་བ་ལས་ཁུངས། FBI། གི་དབུ་ཁྲིད་སྐུ་ཞབས Chris Wray ཡིས་རྒྱ་ནག་ནས་ཨ་མི་རི་ཀའི་ཀམ་པུ་ཊར་གྱི་དྲ་རྒྱའི་ནང་གསང་བའི་ཐོག་ནས་འཛུལ་ཏེ་ཨ་མི་རི་ཀའི་འཛུགས་སྐྲུན་གྱི་མ་ལག་དང། འཐུང་ཆུ། གློག་ཁང།

དྲང་པོ་ཞུས་པ་ཡིན་ན་དྲ་རྒྱའི་བདེ་འཇགས་ཐོག་ལྟ་རྟོག་བྱེད་མཁན་ཨ་མི་རི་ཀའི་དབུས་གསང་བ་ལས་ཁུངས FBI གི་འབྲེལ་ཡོད་མི་སྣའི་གྲངས་འབོར་དང་རྒྱ་ནག་ནས་སྔོག་མཁན་གྱི་གྲངས་འབོར་བསྡུར་བ་ཡིན་ན་རྒྱ་ནག་ལྡབ་མང་པོ་ལྔ་བཅུ་ལྷག་གིས་མང་འདུག་ཅེས་སྙན་སེང་ཞུས་ཡོད་པ་རེད། ལྷན་རྒྱས་ཚོས་གོང་དུ་གསན་པའི་གནས་ཚུལ་ཁག་ཅིག་ཁོ་བོ་བསྟན་འཛིན་ལྷུན་གྲུབ་ཀྱིས་ཕབ་སྒྱུར་གྱིས་ལྷན་རྒྱས་ཚོའི་སྙན་ལམ་ལ་ཕུལ་བ་ཞིག་ཡིན།